དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་ར་ལྔ་བཅུ་ཐམ་པ། རབ་གནས་ཆུ་མོ་ཡོས་བུ་ལོ་གི། བོད་ཟླ་བཅུ་བའི་ཚེས་པ་བཅུ་དྲུག་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི། ཟླ་བ་བཅུ་གཅིག་གི་ཚེས་ཉི་ཤུ་རྩ་བརྒྱད། གཟའ་མིག་དམར་རེད། ང་བོད་རྒྱལ་ཡིན། གཤམ་ནས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི། བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་གི་ལས་རིམ་ཁག་རིམ་པ་བཞིན་མགོ་འཛུགས་བྱེད་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མ་ཡིན་ན་གོང་ས་རྒྱལ་བ་རིན་པོ་ཆེ་ཡིས་རྒྱ་གར་གྱི Microsoft ཡར་རྒྱས་ལྟེ་གནས་ཁང་གི་འཛིན་སྐྱོང་འགན་འཛིན་ལ། མཇལ་ཁ་སྩལ་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ད་ལྟ་ནས་ཡིན་ན་ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་ཞིག་གི་ནང་ང། བོད་ཀྱི་གཙང་པོ་ཆེ་ཁག་གི་ཐོག་རྒྱ་ནག་གི་དབང་ཤུགས་ཀྱིས་ཁ་ལོ་བསྒྱུར་བ་གི་ཆུ་གློག་འཛུགས་སྐྲུན་གི་སྲིད་ཇུས་མཚམས་འཇོག་བྱ་དགོས་ཞེས་ཉི་ཧོང་དོན་གཅོད་ཚེ་དབང་རྒྱལ་པོ་ལགས་ནས་ཐའེ་ལན་ཌི་གི་ནང་ང་འཚོགས་པ་གི་བོད་ཀྱི་འཁོར་ཡུག་ཚོགས་འདུ་གི་སྟེང་ང་གསུངས་ཡོད་གི། མཇུག་ཏུ། བོད་དང། ཨུ་རུ་སུ། སོག་པོ་བཅས་གི། ལོ་རྒྱུས་འབྲེལ་བ་གི་ཁྲོད་ཀྱི་གཞུང་འབྲེལ་མི་སྣ་རྡོ་རྗེ་ཡེབ་ཀྱི་སྐོར་ངོ་སྤྲོད་བྱས་པའི་ལེ་ཚན་དང་བཅས་རིམ་གྱིས་དེ་རིང་གི་ལས་རིམ་ཁག་ལ་གསན་རོགས་ཞུ། གོང་ས་རྒྱལ་བ་རིན་པོ་ཆེ་ཡིས་རྒྱ་གར་གྱི། Microsoft། ཡར་རྒྱས་ལྟེ་གནས་ཀྱི་འཛིན་སྐྱོང་འགན་འཛིན་ལ་མཇལ་ཁ་སྩལ་ཡོད་འདུག་གཞིས་སྒར་རྡ་རམ་ས་ལར་ཕྱི་རྒྱལ་ཡུལ་གྲུ་ཁག་དང།

རྒྱ་གར་གྱི Microsoft ཡར་རྒྱས་ལྟེ་གནས་ཁང་ནི་རྒྱ་གར Hyderabad གི་ནང་ང་རྟེན་གཞི་བྱས་ཡོད་ཅིང། ལྟེ་གནས་ཁང་དེ་ནི་ཨ་མི་རི་ཀའི་ནང་རྟེན་གཞི་བྱས་པའི་ལས་ཁུངས་ཨ་མ་གི་རིམ་པ་འོག་མ་གི་མཉེན་ཆས་ཀྱི་ལས་ཁུངས་ཆེ་ཤོས་དེ་ཆགས་ཀྱི་ཡོད་པ་མ་ཟད། ད་ལྟའི་ཆ་ལ་རྒྱ་གར་གྱི་མངའ་སྡེ་བཅུ་གཅིག་གི་ནང་ལས་ཁུངས་ཡོད། ཡང་སྐུ་ཞབས Rajiv Kumar ལགས་སུ། Microsoft གིས་རྒྱ་གར་ནང་འཕྲུལ་རིག་ཡར་ཐོན་དང་འབྲེལ་བའི་ལས་འཆར་གང་དང་གང་སྤེལ་བཞིན་ཡོད་པའི་སྐོར་ལ་བཀའ་འདྲི་བྱས་པར Microsoft གི་དམིགས་ཡུལ་གཙོ་བོ་གཅིག་ནི་མི་སྒེར་ཙམ་ཞིག་མ་ཟད་ཚོགས་པ་ཁག་ལ་རོགས་འདེགས་བྱེད་རྒྱུ་དེ་ཡིན་པས། ང་ཚོ་གི་ལས་གཞི་གཅིག་ནི་གཞན་ལ་རོགས་ཕན་བྱ་རྒྱུ་དེ་ཡིན། འདས་པའི་ལོ་ངོ་བཞི་བཅུ་གི་ནང། ལས་བྱེད་ཡོངས་ཀྱིས་ཞལ་འདེབས་བརྒྱུད་ཨ་སྒོར་ཐེར་འབུམ་མང་བོ་གི་ཐོག་ནས་གཞན་ལ་རོགས་བྱས་ཡོད་དེ། ང་རང་ལས་ཁུངས་དེ་གི་ལས་བྱེད་པ་ཞིག་ཡིན་པའི་སྤོབས་པ་ཡོང་གི་འདུག་ཅེས་འགྲེལ་བརྗོད་བྱས་འདུག Microsoft འམ་ཕྲ་མཉེན་ཚང་དེ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་ལྔ་གི་ལོ་ལ་སྐུ་ཞབས Bill Gates དང་སྐུ་ཞབས Paul Allen རྣམ་གཉིས་ནས་གསར་འཛུགས་གནང་བ་ཞིག་ཡིན་འདུག་ལ། ཕྲ་མཉེན་ཚང་དེས་ཁུམ་ཕིའུ་ཐར་གི་ནང་ཡིག་འཇུག་དང་རྒྱུན་ལྡན་གྱི་དགོས་མཁོ་ལ་ཕན་ཐོགས་ཆེན་པོ་བསྐྲུན་གྱི་ཡོད། སྤྱི་འཐུས་མཁན་པོ་འཇམ་དཔལ་བསྟན་འཛིན་དང་སྤྱི་འཐུས་རྒྱལ་ལྡོང་ཕུར་བུ་རྡོ་རྗེ་རྣམ་གཉིས་ནས་ཨ་སམ་གུ་ཝ་ཧ་ཊི་ལ་རྒྱ་གར་གྱི་བོད་དོན་རྒྱབ་སྐྱོར་ཚོགས་པ་གི་ཚོགས་མི་ཁག་ཅིག་དང་མཇལ་འཕྲད་གནང་བ་དང་འབྲེལ་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་སྐུལ་ཚོགས་ཆུང་གིས་ཨུ་ཏར་པྲ་ཌེཤ་གི་མངའ་སྡེ་གི་ནང་ང་བོད་དོན་ཞུ་གཏུག་ལས་འགུལ་མགོ་འཛུགས་བྱས་ཡོད་འདུག་སྤྱི་འཐུས་ཁོང་གཉིས་ནས་རྒྱ་གར་གྱི་མངའ་སྡེ་ཨ་སམ་དང་ཨ་རུ་ན་ཅལ། Meghalaya། Nagaland། བཅས་སུ་ཡོད་པའི་བོད་མིའི་འདུས་སྡོད་ཁུལ་དུ་ཕྱོགས་བསྐྱོད་ཀྱི་ལས་རིམ་འགོ་འཛུགས་ཟིན་པ་ལྟར་ཕྱི་ཟླ་བཅུ་གཅིག་གི་ཚེས་ཉི་ཤུ་རྩ་ལྔ་གི་ཉིན་ཨ་སམ་མངའ་སྡེ་གི་གྲོང་ཁྱེར་གུ་ཝ་ཧ་ཏི་ལ་ཕེབས་འབྱོར་བྱུང་མཚམས་འཕགས་བོད་འབྲེལ་མཐུད་ལས་ཁུངས་ཀྱི་ལས་བྱེད་བཀྲ་ཤིས་བདེ་སྐྱིད་ལགས་ནས་གྲོང་ཁྱེར་གུ་ཝ་ཧ་ཏི་གི་ཚོགས་ཁང་དུ་གོ་སྒྲིག་བྱས་པའི་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་གི་ཚོགས་མི་འདུ་འཛོམས་སུ་དགོངས་ཚུལ་བརྗེ་ལེན་གྱི་ལས་རིམ་ཞིག་གོ་སྒྲིག་གནང་ཡོད་ཅིང། སྤྱི་འཐུས་རྣམ་གཉིས་ནས་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་མི་རྣམས་ལ་བོད་མིའི་སྒྲིག་འཛུགས་ཀྱི་གནས་སྟངས་དེ་བཞིན་ད་ལྟའི་རྒྱལ་སྤྱིའི་སྤྱི་ཚོགས་ཀྱི་རྒྱབ་སྐྱོར་བོད་དོན་འཐབ་རྩོད་ཀྱི་ཁ་ཕྱོགས་སོགས་ཀྱི་སྐོར་ངོ་སྤྲོད་གནང་འདུག་པ་མ་ཟད་རྒྱ་གར་གཞུང་ནས་མུ་མཐུད་བོད་ཀྱི་འཐབ་རྩོད་ལ་རྒྱབ་སྐྱོར་དང་བོད་མི་རྣམས་ལ་སྔར་ལས་ལྷག་པའི་མཐུན་འགྱུར་རྒྱབ་སྐྱོར་གནང་རྒྱུར་འབོད་སྐུལ་བྱས་འདུག།

སྐུ་མགྲོན་གཙོ་བོར་གདན་ཞུས་ཀྱི་ཉི་ཧོང་དོན་གཅོད་ཨ་རི་ཡ་ཚེ་དབང་རྒྱལ་པོ་ལགས་ནས་བོད་ནང་གཏེར་ཁ་སྔོག་འདོན་དང་ཁོར་ཡུག་ལ་གཏོར་སྐྱོན་ཚད་མེད་གཏོང་བཞིན་པ། བོད་ཀྱི་གཙང་བོ་ཆེ་ཁག་ལ་ཚད་ལས་བརྒལ་བ་གི་ཆུ་གློག་འཛུགས་སྐྲུན་བྱེད་བཞིན་པ་སོགས་ཀྱིས་ལྷོ་ཤར་ཨེ་ཤ་གི་རྒྱལ་ཁབ་ཁག་གི་ནང་འཐུང་ཆུ་དཀོན་པོ་དང་ཆུ་ལོག་འབྱུང་བ། ཐན་པ་ཡོང་བ་སོགས་ཀྱི་དཀའ་ངལ་ཆེན་པོ་འཕྲད་ངེས་ཡིན་པར་བརྟེན། བོད་ཀྱི་གཙང་བོ་ཆེ་ཁག་གི་ཐོག་རྒྱ་ནག་གི་དབང་ཤུགས་ཀྱིས་ཁ་ལོ་བསྒྱུར་བ་གི་ཆུ་གློག་འཛུགས་སྐྲུན་གྱི་སྲིད་ཇུས་མཚམས་འཇོག་བྱ་དགོས་ཞེས་ནན་གསུང་གནང་གི་འདུག། and stop its China centric hydro hegemonic policy. ང་ཚོ་ཚང་མས་རྒྱ་ནག་གཞུང་གིས་འབྲེལ་ཡོད་དང་འདབས་འབྲེལ་གྱི་རྒྱལ་ཁབ་ཚོར་རྒྱ་ནག་གི་ཆུ་གློག་འཛུགས་སྐྲུན་གྱི་ལས་འཆར་དང་འབྲེལ་བ་གི་གནས་ཚུལ་ཁག་ངེས་པར་དུ་མཁོ་སྤྲོད་བྱེད་དགོས་ཞེས་རྒྱ་ནག་གཞུང་ལ་ནན་སྐུལ་བྱེད་དགོས་པ་ཞིག་དང། བོད་ཀྱི་གཙང་བོ་ཆེ་ཁག་གི་ཐོག་རྒྱ་ནག་གི་དབང་ཤུགས་ཀྱིས་ཁ་ལོ་བསྒྱུར་བ་གི་ཆུ་གློག་འཛུགས་སྐྲུན་གྱི་སྲིད་བྱུས་མཚམས་འཇོག་བྱེད་དགོས་པ་མ་ཟད། རྒྱ་ནག་གིས་བོད་ཀྱི་གཙང་བོ་ཆེ་ཁག་འདྲ་མིན་གྱི་ཐོག་ཆུ་གློག་འཛུགས་སྐྲུན་འབོར་ཆེན་བྱེད་བཞིན་པ་དེས། བོད་ཙམ་མ་ཟད་རྒྱ་ནག་སྐམ་ས་རང་ལའང་གོད་ཆག་ཧ་ཅང་ཚབས་ཆེན་ཞིག་ཆགས་ཡོད་ཅེས་གསལ་སྟོན་གནང་གི་འདུག་ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཁོར་ཡུག་ཉམས་ཞིབ་པ་བདེ་ཆེན་དཔལ་མོ་ལགས་ནས་ཀྱང་བོད་ཀྱི་གཙང་ཆུ་ཁག་གིས་ཨེ་ཤ་གི་ཡུལ་ལུང་འདྲ་མིན་གྱི་མི་འབོར་ཐེར་འབུམ་བརྒལ་བར་འཐུང་ཆུ་མཁོ་སྤྲོད་གནང་གི་ཡོད་པས་བོད་ཀྱི་གཙང་བོ་ཁག་ལ་རྒྱལ་སྤྱིའི་ཁྱོན་ནས་སྲུང་སྐྱོབ་གནང་དགོས་པ་གི་འབོད་སྐུལ་གནང་གི་འདུག།

ཆུ་གློག་འཛུགས་སྐྲུན་དང་ཁོར་ཡུག་གཏོར་སྐྱོན་གནམ་གཤིས་འགྱུར་ལྡོག་དང་སྦགས་བཙོག་སོགས་ཀྱིས་བོད་ནས་ཡོང་བ་གི་འཐུང་ཆུར་དཀའ་ངལ་འཕྲད་ཀྱི་ཡོད་པས། བོད་ཀྱི་གཙང་ཆུ་ཁག་ལ་རྒྱལ་སྤྱིའི་ཁྱོན་ཡོངས་ནས་དོ་ཁུར་དང་སྲུང་སྐྱོབ་གནང་རྒྱུ་ཧ་ཅང་གནད་འགག་ཆགས་ཡོད་པ་རེད། ཉི་མ་གཉིས་རིང་གི་ཚོགས་འདུ་འདི་བརྒྱུད་ནས་བོད་ཀྱི་གཙང་བོ་ཁག་ལ་བདག་སྐྱོང་བྱེད་པ་ནི་རྒྱལ་སྤྱིའི་ཐུན་མོང་གི་ཐོན་ཁུངས་གལ་ཆེན་ཟིག་ཡིན་པ་གསེད་བཀྲོལ་གནང་གི་ཡོད་པ་གསལ་སྟོན་གནང་ཡོད་ཅིང། ཐའི་ལན་ཌི་གི་ཆུ་ལ་ལུང་ཀུན་གཙུག་ལག་སློབ་ཆེན་གྱི་སྤྱི་ཚོགས་ཉམས་ཞིབ་ཁང་གི་འགན་འཛིན་གཞོན་པ་འབུམ་རམས་པ་ས་ཡ་མོལ་ཆ་རོན་ར་ན་ལགས་ནས་ཀྱང།

ལྷོ་ཤར་ཨེ་ཤ་ཡ་སྤྱི་དང་ཁྱད་པར་བོད་ཙམ་མ་ཟད་རྒྱ་གར་དང་པ་ཀི་སི་ཐན། བང་ལ་དེ་ཤི་སོགས་གང་ས་ལ་མིའི་འཕྲོད་བསྟེན་དང་འཚོ་ཐབས་ཀྱི་ཐོག་དཀའ་ཉེན་ཆེན་པོ་ཡོང་གི་རེད་ཅེས་གསལ་སྟོན་གནང་གི་འདུག་རྒྱ་ནག་གཞུང་གིས་བོད་ནང་ཆུ་གློག་ས་ཚིགས་ཧ་ཅང་མང་པོ་བརྒྱབ་བཞིན་པ་ནི། རྒྱ་ནག་གཞུང་འབྲེལ་གྱི་གསར་ལམ་ཁག་གི་ནང་སྤྱི་ལོ་ཉིས་སྟོང་བཅུ་དྲུག་ནས་བཅུ་དགུ་གི་བར་མཚོ་སྔོན་ཞིང་ཆེན་གཅིག་པོ་གི་ནང། རྨ་ཆུའི་འགྲམ་རྒྱུད་དུ་ཆུ་རགས་ཆེ་ཆུང་བཅུ་གཉིས་གསར་སྐྲུན་དང་འབྲེལ་ཏེ། གྲོང་སྡེ་ཆེ་ཆུང་བརྒྱ་དང་བཅུ་བཞི་དང་ཡུལ་མི་དྲུག་ཁྲི་བརྒལ་བར་གནས་སྤོས་བྱས་ལུགས་ཐོན་ཡོད་ཅིང། བོད་ནི་ཨེ་ཤ་ཡ་གླིང་ཆེན་གྱི་ཆུ་མཛོད་དེ་ཡིན་ཟེར་བ་གི་བརྗོད་གཞི་དང་འབྲེལ་ཏེ་ཐའེ་ལེན་ཌི་གི་ནང་འཚོགས་པ་གི་བོད་ཀྱི་འཁོར་རིགས་མཚུངས་དུ་ཐེངས་བཞི་བབས་དེར། ལྷོ་ཤར་ཨེ་ཤ་ཡ་གི་ཁོར་ཡུག་དང་འབྲེལ་བ་གི་རིག་གཅིག་རྐང་འཛིན་པ་དང་ཁོར་ཡུག་ལས་འགུལ་བ། ཚན་རིག་པའི་ལྡེབ་ཧྲིལ་བཅོས་འཆར་འགོད་པ་སོགས་མང་དག་ཞིག་འཛོམས་གནང་ཡོད་པར་བརྟེན། ཚོགས་འདུ་བརྒྱུད་ནས་བོད་དེ་བཞིན་ཨེ་ཤ་ཡ་གི་ཆུ་མཛོད་ཡིན་པ་གི་ངོས་ལེན་ཡོང་རྒྱུ་དང། བོད་ཀྱི་གཙང་པོ་ཁག་སྲུང་སྐྱོབ་གི་སླད་དུ་གཙང་ཆེན་ཁག་འབབ་ཡུལ་གྱི་ས་བབ་དམའ་བའི་རྒྱལ་ཁབ་ཕན་ཚུན་གི་བར་བསམ་ཚུལ་བརྗེ་རེས་ཀྱིས། དཔྱད་གཞིའི་སྲིད་བྱུས་སྙན་ཐོ་འདོན་སྤེལ་བྱ་རྒྱུ་བཅས་ལ་དམིགས་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན།
སྐྱབས་རྗེ་བྱ་དོ་རིན་པོ་ཆེ་གིས་ནིའུ་ཡོག་ལ། སྤྱི་སྒེར་གཉིས་ཀ་གི་མཉམ་འབྲེལ་གྱི་སྒོ་ནས་བོད་ཀྱི་སྐད་ཡིག་དང་རིག་གཞུང་ཕྱུག་པོ་བདག་གཅེས་བྱས་ན་གྲུབ་འབྲས་ཐོན་གི་རེད་ཅེས་མང་ཚོགས་ལ་བཀའ་སློབ་གནང་ཡོད་པའི་སྐོར་གྱི་གནས་ཚུལ་ཞིག། གསར་འགོད་པ་ཇོ་ལེབ་ཆོས་འཕེལ་གྱིས་ས་གནས་ནས་བཏང་བ་ཞིག་ལ་གསན་རོགས་ཞུས།
སྒྲོལ་ཆོག་ཚོགས་པས་གོ་སྒྲིག་བྱས་ཏེ་ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་དུ། སྐྱབས་རྗེ་བྱ་དོ་རིན་པོ་ཆེ་མཆོག་ནས་འདས་པའི་ཉིན་གྲངས་ལྔའི་རིང། དད་ལྡན་མང་ཚོགས་ལ་སྒྲོལ་མའི་དབང་དང་རྗེས་གནང་སོགས་བསྩལ་གནང་མཛད་པའི་ཉིན་མཐའ་མའི་ཉིན་ཏེ། ཕྱི་ཚེས་ཉི་ཤུ་རྩ་དྲུག་སྟེ་རེས་གཟའ་ཉི་མའི་ཉིན། དད་ལྡན་མང་ཚོགས་ལ་ཐུན་དྲུག་བླ་མའི་རྣལ་འབྱོར་གྱི་ཁྲིད་བསྩལ་གནང་མཛད་པ་དང་འབྲེལ་ནས། བཀའ་སློབ་ལམ་སྟོན་གནང་བའི་ནང། དེང་གི་དུས་སུ་སངས་རྒྱས་ཀྱི་བསྟན་པ་ཕྱོགས་མཐར་ཁྱབ་པའི་བཀའ་དྲིན་གཙོ་བོ་ཞིག་ནི། སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་གི་བཀའ་དྲིན་ཉག་གཅིག་ཡིན་པ་དང། རྒྱལ་བའི་བཀའ་དགོངས་བཞིན་སྒྲུབ་པའི་མཆོད་པ་འདི་ནི། མཆོད་པ་ནང་གི་ལེགས་ཤོས་ཡིན་པས། རྒྱལ་བའི་ཐུགས་དགོངས་ཀྱི་དམ་བཅའ་བཞི་ཞི་བའི་སྒོ་ནས་སོ་སོས་བསྒྲུབ་དགོས་པའི་སྐོར་ལ་བཀའ་སློབ་ལམ་སྟོན་གནང་སོང།
ད་དངོས་གནས་དྲང་གནས་ཀྱི་བཀའ་དྲིན་གཞལ་ཐུབ་པ་དེ་ཅི་གསུང་བཀའ་སྒྲུབ་ཞུ་ཡ་དེ་ད་ངེས་ཅན་རེད། ད་ཁོང་གི་ཐུགས་ལ་ཡ་ག་རེ་ཡོད་རེད་ཟེར་ན།

རང་གི་ཕ་མ་བོད་པ་ཡིན་པ་དང་ཤ་མདོག་ཙམ་གྱིས་བོད་པ་རྩི་མི་ལོན་པར། གཞོན་སྐྱེས་ཚོས་བོད་ཀྱི་རིག་གཞུང་དང་སྐད་ཡིག་ལ་ངེས་པར་དུ་སློབ་གཉེར་བྱེད་འཇུག་དགོས་པའི་སྐོར་ལམ་སྟོན་གསུང་བཤད་གནང་སོང། གཞིས་ཆགས་སུ་ལོ་མང་པོ་འདི་གཞིས་ཆགས་སུ་ལོ་དེ་འདྲའི་ཅིག་མེད་པ་ཡིན་ཙང་ཨོ་དེ་དཀའ་ལས་ཁག་འདུག་ཨ་ཨོ་དེ་འདྲ་ཡིན་དུས་ད་ཁྱིམ་ཚང་རང་རང་སོ་སོས་ཀྱི་ཕ་མའི་འགན་ལེན་བྱས། ཡང་རིན་པོ་ཆེ་མཆོག་ནས་བོད་མི་སྤྱི་སྒེར་གཉིས་ཀྱིས་མཉམ་འབྲེལ་བྱས་ཏེ། ནང་ཁུལ་མཐུན་ལམ་གྱི་སྒོ་ནས་བོད་ཀྱི་རིག་གཞུང་དང་སྐད་ཡིག་བདག་གཅེས་བྱེད་པར།

ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ཡིན། རྒྱ་ནག་གཞུང་གིས་བོད་ལ Tibet ཞེས་འབོད་པའི་མིང་གི་ཚབ་ཏུ་ཞི་ཙང་ཞེས་འབོད་དགོས་དོན་ནི། གཙོ་བོ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་བཙན་བྱོལ་ནང་བོད་མི་ཚོས་འཐབ་རྩོད་བྱེད་པའི་རྒྱལ་སྤྱིའི་ནང་གི་བོད་དོན་ལངས་ཕྱོགས་ལ་ཁ་གཏད་བྱེད་པ་ཞིག་ཡིན་པ་ཕྱི་སྲིད་མཁས་གྲུབ་དོན་གྲུབ་ལགས་ཀྱིས་དཔྱད་རྩོམ་ཞིག་སྤེལ་བ་བརྒྱུད་ནས་གསལ་བཤད་གནང་འདུག་སྐུའི་གཅེན་པོ་རྒྱ་ལོ་དོན་གྲུབ་ལགས་ཀྱི་སྲས་བོད་མི་མང་སྤྱི་འཐུས་ཟུར་པ་མཁས་གྲུབ་དོན་གྲུབ་ལགས་ཀྱིས་དཔྱད་རྩོམ་ཞིག་བྲིས་པ། ཐའེ་པེ་དུས་དེབ་ཀྱིས་འདོན་སྤེལ་བྱས་པའི་ནང་རྒྱ་ནག་གཞུང་གིས་བོད་ལ་ཊི་བེ་ཊི་ཞེས་འབོད་པའི་མིང་གི་ཚབ་ཏུ་ཞི་ཙང་ཞེས་འབོད་དགོས་པའི་རྒྱུ་མཚན་དང་པོ་དེ་བོད་ཀྱི་མངའ་དབང་ཡོངས་སུ་རྒྱ་ནག་ལ་ཡོད་ཁུལ་སྒྲུབ་ཐབས་དང་བོད་དེ་རྒྱ་ནག་གཞུང་གི་མངའ་ཁུལ་ཡིན་པའི་བདེན་པ་ཐག་གཅོད་བྱེད་རྒྱུའི་དམིགས་ཡུལ་ངན་པ་བཅངས་བ་ཞིག་ཡིན་པ་བརྗོད་འདུག། དེ་བཞིན ྋགོང་ས ྋརྒྱལ་བ་རིན་པོ་ཆེ་དང་གང་ཉིད་ཀྱི་རྗེས་འབྲང་བ་ཚོས་བོད་ཀྱི་གནད་དོན་ལ་འཐབ་རྩོད་གནང་བཞིན་པར་རྒྱལ་སྤྱིའི་སྤྱི་ཚོགས་ནས་རྒྱབ་སྐྱོར་དང་གདུང་སེམས་མཉམ་སྐྱེད་ཐོབ་བཞིན་པའི་གནས་སྟངས་རྒྱལ་སྤྱིའི་ནང་བསུབ་ཐབས་ཀྱིས ྋགོང་ས་མཆོག་གིས་བོད་འདི་རྒྱ་ནག་ནས་ཁ་བྲལ་བཏང་སྟེ་རང་བཙན་ལ་རྩོད་ལེན་གནང་མཁན་ཞིག་ཡིན་ལུགས་ལོག་བཤད་བྱེད་བཞིན་ཡོད་པ། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གྲངས་ཀྱི་ནང་བོད་ནང་ལྷིང་འཇགས་མེད་པ་བཟོ་མཁན་གཙོ་བོ་དེ་ནི ྋགོང་ས་མཆོག་གིས་ངན་སྐུལ་གནང་བ་ཡིན་ལུགས་མ་ཉེས་ཁ་གཡོག་གི་ཐོག་ནས་སྐྱོན་འཛུགས་བྱས་པ། ལྷག་པར་དུ་རྒྱ་ནག་གཞུང་གིས་བོད་ལ་ཞི་ཙང་ཞེས་མིང་བསྒྱུར་བྱས་ཏེ་བོད་མི་ཚོས ྋགོང་ས་མཆོག་ལ་དད་པ་དང་ཡིད་ཆེས་བྱེད་བཞིན་པ་འདི་ནག་སུབ་གཏོང་རྒྱུའི་རེ་བ་བཅངས་བཞིན་ཡོད་ལུགས་ཐེར་འདོན་གནང་འདུག་སྤྱི་འཐུས་ཟུར་པ་མཁས་གྲུབ་ལགས་ཀྱིས་དཔྱད་རྩོམ་གི་ནང་ང་མུ་མཐུད་རྒྱ་ནག་གཞུང་གིས་བོད་ཀྱི་ཆོས་དང་རིག་གཞུང་བོད་མི་གི་ངོ་བོ་བཅས་ནག་སུབ་གཏོང་རྒྱུ་དང་རྒྱ་ནག་གཞུང་གིས་ཆབ་སྲིད་ཀྱི་ཐོག་ནས་ལོ་བཅུ་ཕྲག་མང་བོ་བོད་ནང་དྲག་གནོན་སྲིད་ཇུས་བཟུང་ནས་བོད་མི་ཚོ་ལ་གདུག་རྩུབ་མནར་གཅོད་ཚད་ལས་བརྒལ་བ་བཏང་བ་དང་གཏོང་བཞིན་པ་མ་ཟད། བོད་ཀྱི་སྐད་ཡིག་དང་ནང་ཆོས། རིག་གཞུང་རྩ་མེད་གཏོང་རྒྱུ་གི་ལས་དོན་སྤེལ་བཞིན་པའི་ཐོག་རྒྱ་མི་རིགས་བོད་ནང་གནས་སྤོ་བྱ་རྒྱུ་གི་སྲིད་ཇུས་འཛིན་བཞིན་ཡོད་པ། བོད་ནང་གི་དགོན་སྡེ་མང་བོ་གཏོར་བཤིག་བཏང་བ་དང། མཆོད་ཁང་སྒྱུ་རྩལ་དངོས་རིགས་སོགས་གཏོར་བཤིག་བཏང་བ་བཅས་ཀྱི་ཐོག་ད་ཆ་རྒྱལ་སྤྱི་གི་ཐོག་བོད་ལ་ཊི་བེ་ཊི་ཞེས་འབོད་པ་དེ་རྒྱལ་སྤྱིའི་ནང་བོད་དོན་ལ་ངོས་འཛིན་ཐོབ་པ་འདི་རྩ་མེད་བཟོ་རྒྱུའི་རེ་བ་བཅང་བཞིན་ཡོད་ཅེས་འཁོད་འདུག། ཐའེ་ཝན་དུ་སྲིད་འཛིན་འོས་འདེམས་སླེབས་ལ་ཉེ་བའི་དུས་འདིར་ཕྱོགས་འགལ་ཆབ་སྲིད་ཚོགས་པ་ཁག་གཉིས་སུ་གྱེས་བཞིན་པར་པེ་ཅིང་གི་ཕྱོགས་ལ་སེམས་འཚབ་སློང་གི་ཡོད་འདུག་རོའེ་ཊར་གསར་ཁང་གིས་ཕྱི་ཚེས་ཉི་ཤུ་རྩ་བདུན་གྱི་ཉིན་པེ་ཅིང་དང་ཐའེ་པེ་བཅས་ནས་གནས་ཚུལ་སྤེལ་དོན་ལ་གཞིགས་ན་བདུན་ཕྲག་སྔོན་མ་གི་ནང་སྲིད་འཛིན་འོས་བསྡུ་གི་ལས་འགུལ་གྱི་སྐབས་སུ་རྒྱ་ནག་སྐམ་ས་དང་འབྲེལ་ལམ་བྱ་ཕྱོགས་ཀྱི་ཐད་ནས་ཐའེ་ཝན་གྱི་ཕྱོགས་འགལ་ཆབ་སྲིད་ཚོགས་པ་གོ་མིན་ཏང་ཤོག་ཁག་གཉིས་སུ་གྱེས་པའི་གནས་སྟངས་དེ་ད་ལྟའི་གཞུང་འཛིན་དམངས་གཙོའི་ཡར་ཐོན་ཚོགས་པ་ལ་མུ་མཐུད་ནས་དབང་ཆ་གི་ཐོག་ལ་གནས་རྒྱུ་གི་ལམ་ཁ་ཡོང་སྲིད་པའི་དབང་གིས་པེ་ཅིང་གི་ཕྱོགས་ལ་སེམས་ཁྲལ་ཆེན་པོ་བསླངས་ཡོད་ཅིང། ཐའེ་ཝན་དུ། ཕྱི་ཟླ་དང་པོ་གི་ཚེས་བཅུ་གསུམ་གྱི་ཉིན་སྲིད་འཛིན་དང་གྲོས་ཚོགས་འཐུས་མི་གི་འོས་འདེམས་བྱ་རྒྱུ་ཡིན་པའི་སྟབས་ཀྱིས་རྒྱ་ནག་ཕྱོགས་ནས་དམག་ཤུགས་རྒྱ་སྐྱེད་ཀྱི་རྣམ་པ་གི་ཐོག་ནས་ཐའེ་ཝན་ལ་འཇིགས་སྐུལ་བྱེད་ཀྱི་ཡོད། གནད་དོན་དེའི་ཐད་ལ། རྒྱ་ནག་སྐམ་ས་གི་ལས་དོན་ལྷན་ཁང་གིས་བདུན་ཕྲག་སྔོན་མ་གི་གཟའ་པ་སངས་གི་ཉིན་ལན་འདེབས་ཀྱི་ཚུལ་དུ་ཡིག་ཐུང་ཞིག་ཕྱིར་བསྒྲགས་བྱས་ཡོད་པའི་ནང་འོས་འདེམས་གྲུབ་འབྲས་ལ་བརྟེན་ནས་ཞི་བདེ་དང་བརྟན་ལྷིང་རྒྱུན་འཁྱོངས་ཐུབ་པའི་རེ་བ་བཅང་གི་ཡོད་ཚུལ་དང་ཐའེ་ཝན་གྱིས་དམག་འཁྲུག་དང་ཞི་བདེ་གཉིས་གང་རུང་འདེམས་དགོས་པའི་གནས་སྟངས་ལ་ཐུག་ཡོད་ཅེས་བསྐྱར་བརྗོད་བྱས་འདུག། ཡིན་ཡང་རྒྱ་ནག་སྤྱི་ཚོགས་དྲ་ལམ་ཝེ་པོ་གི་དྲ་ཐོག་ཏུ་རྒྱ་ནག་གི་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོ་གི་འཐབ་ཇུས་ཞིབ་འཇུག་ཁང་གི་འགན་འཛིན་ཀྲང་ཞི་སུང་ཟེར་བ་ཞིག་གིས་ཕྱོགས་འགལ་ཆབ་སྲིད་ཚོགས་པ་ཁ་ཐོར་དུ་ཕྱིན་པ་དེ་ནི་ཐའེ་ཝན་མཚོ་འགག་གི་ཞི་བདེ་ལ་གྱོང་ཞིག་རེད་ཅེས་ཨུ་ཐུག་པའི་རྣམ་འགྱུར་བསྟན་འདུག། ཐའེ་ཝན་གྱི་དམག་མི་བཅུ་ཡིས་རྒྱ་ནག་གཞུང་ལ་གསང་ཉུལ་གྱི་ལས་དོན་སྒྲུབ་རོགས་བྱས་པའི་དོགས་གཞི་གི་འོག་ཏུ་ཁྲིམས་ལ་སྦྱར་ཡོད་འདུག། ཧྥ་རན་སིའི་གསར་ཁང་གིས་ཐའེ་ཝན་གྱི་ཆེས་མཐོ་གི་ཁྲིམས་བཤེར་ཁང་གིས་སྤྱི་བསྒྲགས་སྤེལ་བ་ལུང་འདྲེན་གྱིས་གནས་ཚུལ་སྤེལ་བའི་ནང་ཐའེ་ཝན་གྱི་དམག་མི་དང་དམག་མི་ཟུར་པ་བཅུ་ཡིས་རྒྱ་ནག་གཞུང་ལ་གསང་ཉུལ་གྱི་ལས་དོན་སྒྲུབ་རོགས་བྱས་པའི་དོགས་གཞི་གི་འོག་ཏུ་གཟའ་ཟླ་བའི་ཉིན་ཁྲིམས་ལ་སྦྱར་ཡོད་འདུག། ཨ་མེ་རི་ཁའི་ནང་ཉེས་ཏེ། གར་སོང་ཆ་མེད་དུ་གྱུར་པའི་བོད་མི་གཉིས་ཀ་ད་ལྟ་ཡང་རྙེད་སོན་བྱུང་མེད་པའི་སྐོར། སྐབས་ཐོག་གི་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་ལ་གསན་རོགས་ཞུ། ཨ་རིའི་ནང་དུ་ཉེ་དུས་གར་སོང་ཆ་མེད་དུ་གྱུར་པའི་བོད་མི་གཉིས་ཀ་ད་ལྟ་ཡང་རྙེད་སོན་བྱུང་མེད་པ་རེད། ཨ་མེ་རི་ཁའི་ནུབ་བྱང་མངའ་སྡེ་ཝཱ་ཤིན་ཏོན་ནང་གི་ནིའུ་ཕོརྟ་ཞེས་པའི་ས་གནས་ཀྱི་སི་རེ་སཱ་བཱ་ཏེ་ཨ་བྷི་ཞེས་པའི་ཆོས་ཚོགས་ནས་སྤྱི་ཟླ་བཅུ་གཅིག་པའི་ཚེས་བདུན་ཉིན་གར་སོང་ཆ་མེད་དུ་གྱུར་པའི་དགེ་བཤེས་དགྲ་འདུལ་རྣམ་རྒྱལ་ལགས་སམ་ཡང་ན་བསྟན་འཛིན་ཆོས་གྲགས་ལགས

ཆོས་ཚོགས་དེ་ནི་ནགས་ཚལ་དང་སྤང་གཞུང་བྱས་པའི་ས་ཆའི་རྒྱ་ཁྱོན Square སུམ་བརྒྱ་ཡོད་པ་ཞིག་ཡིན་པ་རེད། དགེ་བཤེས་ལགས་གར་སོང་ཆ་མེད་དུ་གྱུར་བའི་གནས་ཚུལ་ཤེས་མ་ཐག་ས་གནས་ཉེན་རྟོག་ལས་ཁུངས་ཀྱིས་མི་མེད་གནམ་གྲུ་དང་སྦྱོང་བརྡར་སྤྲད་པའི་ཁྱི་གཞན་ཡང་ཐད་འཕུར་གནམ་གྲུ་བེད་སྤྱོད་བཏང་སྟེ་འཚོལ་ཞིབ་ཀྱི་ལས་དོན་སྤེལ་བཞིན་ཡོད་པ་མ་ཟད། མི་གྲངས་བཅུ་གྲངས་འགའ་ཤས་དང་ཉེན་སྐྱོབ་དང་བླངས་པ་རྣམས་ཀྱིས་ས་གནས་མི་མང་དང་ཆོས་ཚོགས་དེའི་མི་སྣ་རྣམས་ཀྱིས་འཚོལ་ཞིབ་རོགས་རམ་གནང་ཡོད་པ་རེད། ཡིན་ནའང་ཉེ་དུས་བུད་མེད་ཞིག་གིས་གོང་ཞུས་ཆོས་ཚོགས་ལ་ཁ་པར་བཏང་སྟེ། བདུན་ཕྲག་སྔོན་མའི་ནང་ཁོ་མོས་སི་ཐན་བོན་ཞེས་པའི་ས་གནས་ནས་སི་པོ་ཀན་གནམ་ཐང་དུ་རླངས་འཁོར་བཏང་སྟེ་སྐྱོད་སྐབས་དགེ་འདུན་པ་ཞིག་ལམ་ཁ་དགུ་བཅུ་གོ་ལྔའི་ལམ་ཆེན་སྟེང་ཕེབས་བཞིན་པ་མཐོང་ཡོད་པའི་སྐོར་དང། ཁོ་མོས་ད་དུང་དགེ་འདུན་པ་དེས་ན་བཟའ་དམར་བོ་བཞེས་ཡོད་པ་ངོ་ཤེས་སོང་ཞེས་དང། བུད་མེད་དེས་དེ་སྔོན་ནས་དགེ་བཤེས་དགྲ་འདུལ་རྣམ་རྒྱལ་ལགས། འཚོལ་ཞིབ་ཀྱི་ཆེད་དུ་ཡིག་ཆ་སྦྱར་བ་ཁག་མཐོང་བྱུང་ཞེས་ཆོས་ཚོགས་དེར་གསུངས་ཡོད་པའི་སྐོར། ཆོས་ཚོགས་དེའི་བཙུན་མ་ཆོས་ཉིད་ལགས་ཀྱིས་གསུངས་ཡོད་པ་རེད། ཡང་བཙུན་མ་ཆོས་ཉིད་ལགས་ཀྱིས། བཱ་ཤིན་ཏོན་དང་མོན་ཐ་ན་ཁུལ་དུ་ཡོད་པའི། དགོན་སྡེ་ཁག་གི་ནང་དུ་དགེ་འདུན་པ་རྣམས་ལ་འབྲེལ་བ་བྱས་ན་ཡང། Sandpoint ཞེས་པའི་ས་ཁུལ་ལ། དགེ་བཤེས་ལགས་མཇལ་མཁན་དགེ་འདུན་པ་བྱུང་མེད་པའི་སྐོར་གསུངས་ཡོད་པ་རེད། Sravasti Abbey ཞེས་པའི་ཆོས་ཚོགས་དེ་ནི་ཨ་མེ་རི་ཀའི་བཱ་ཤིན་ཏོན་མངའ་སྡེ་རུ། སྤྱི་ལོ་ཉིས་སྟོང་གསུམ་ལོར་ཐུབ་བསྟན་ཆོས་སྒྲོན་ལགས་ཀྱིས་ནུབ་ཕྱོགས་པའི་དགེ་འདུན་པ་དང་བཙུན་མ་རྣམས་ལ་བོད་བརྒྱུད་སངས་རྒྱས་ཆོས་ལུགས་བསླབ་སྦྱང་གྱི་ཆེད་དུ་གསར་འཛུགས་གནང་བ་ཞིག་ཡིན་པ་རེད། དེ་རིང་ངམ་སྤྱི་ཚེས་ཉེར་བདུན་ཉིན་འདི་གའི་རླུང་འཕྲིན་ཁང་གི་གསར་འགོད་པས་ཆོས་ཚོགས་དེར་ཁ་པར་བཏང་ནས་འདྲི་རྩད་བྱེད་སྐབས། འབྲེལ་ཡོད་བུད་མེད་ཞིག་གིས་འགྲེལ་བརྗོད་གནང་དོན། Yeah, he's still missing, and we're now we have a an update on our website describing where everything is at. So if you go to the Sharasti Abbey website on the front page, you'll see um, a little box that just talks about Geshe Dadul. So that you know, there's nothing I can tell you. It's now ཁོ་མོས་དགེ་བཤེས་ལགས་ད་དུང་བོར་བརླག་ཏུ་སོང་ཡོད་ལ། དགེ་བཤེས་ལགས་ཀྱི་གནས་ཚུལ་དྲ་རྒྱའི་སྟེང་དུ་གནས་ཚུལ་གསར་བ་བྱུང་ན་ཁ་སྣོན་བྱེད་ཀྱི་ཡོད་པའི་སྐོར་གསུངས་ཡོད་པ་རེད། ཡང་ཨ་མེར་ཀའི་ནུབ་ཕྱོགས་མངའ་སྡེ་བྷ་བྷི་ལོན་ནས་གཡུ་ཐོག་ཀུན་བཟང་ལགས་སྤྱི་ཟླ་བཞི་གཅིག་པའི་ཚེས་ཉི་ཤུའི་ཉིན་ནས་བཟུང་གར་སོང་ཆ་མེད་དུ་གྱུར་ཡོད་པའི་སྐོར། སྤྱི་ཚེས་ཉེར་བཞིའི་ཉིན་གནས་ཚུལ་ཐོན་པ་དེའི་ཐད་ས་གནས་ཀྱི་ཉེན་རྟོག་ལས་ཁུངས་ལ་ཁ་པར་བརྒྱུད་ནས་འདྲི་རྩད་བྱེད་སྐབས་ཁོང་ཡང་ས་གནས་དེར་གར་སོང་ཆ་མེད་དུ་གྱུར་བ་དང་དེའི་ཐད་ལ་དཔྱད་ཞིབ་བྱེད་བཞིན་ཡོད་པའི་སྐོར་གསུངས་ཡོད་པ་རེད། གང་ལྟར་ཨ་རིའི་ནང་ཉེ་དུས་གར་སོང་ཆ་མེད་དུ་གྱུར་བའི་གོང་ཞུས་བོད་མི་གཉིས་ད་ལྟ་ཡང་རྙེད་སོན་བྱུང་མེད་པ་རེད། ཐེངས་འདིའི་ལེ་ཚན་དུ་བོད་དང་ཨུ་རུ་སུ་སོག་པོ་བཅས་ཀྱི་ལོ་རྒྱུས་ཀྱི་འབྲེལ་བ་གི་ཁྲོད་ཀྱི་གཞུང་འབྲེལ་མི་སྣ་རྡོ་རྗེ་ཡེབ་ཀྱི་སྐོར་བསོད་ནམས་ཚེ་རིང་གིས་ངོ་སྤྲོད་བྱས་པ་ཞིག་ལ་བསྐྱར་དུ་གསན་རོགས་ཞུ། ལེ་ཚན་སྔོན་མའི་ནང་དུ་ང་ཚོས་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་མཚན་ཞབས་སོག་པོ་རྡོ་རྗེ་ཡེབ་བརྒྱུད་ནས་བོད་དང་ཨུ་རུ་སུ་གཉིས་ཀྱི་བར་ལ་གཞུང་ཕྱོགས་ཀྱི་འབྲེལ་བ་ཇི་ལྟར་ཚུགས་པའི་ལོ་རྒྱུས་ཀྱི་སྐོར་ངོ་སྤྲོད་མདོར་བསྡུས་ཤིག་བྱས་པ་ཡིན། བོད་ཀྱི་ཆོས་དང་རིག་གནས་གང་གི་ཐད་ནས་ཀྱང་སོག་པོའི་དགེ་བཤེས་གྲགས་ཅན་མང་བོ་ཞིག་བྱུང་ཡོད། ཡིན་ནའང་དེ་དག་གི་ཁྲོད་ནས་སོག་པོ་རྡོ་རྗེ་ཡེབ་ཀྱི་སྐོར་ཉེ་བའི་ལོ་ཁ་ཤས་ཀྱི་རིང་ལ་བཙན་བྱོལ་སྤྱི་ཚོགས་ཁྲོད་དུ་དོ་སྣང་གསར་བ་ཞིག་སླེབས་ཡོད། དེ་ནི་གཙོ་བོར་ཆིག་སྟོང་དགུ་བརྒྱ་བཅུ་གསུམ་གྱི་ལོར་བོད་སོག་གཉིས་ཀྱི་བར་ལ་རང་བཙན་རྒྱལ་ཁབ་འདྲ་མཉམ་གྱི་ཐོག་ནས་ཆིངས་ཡིག་ཅིག་བཞག་པ་དེ་ལ་འབྲེལ་བ་ཡོད་པ་ཞིག་རེད། དེ་ཡང་བོད་སོག་གཉིས་ཀྱི་བར་ལ་བཞག་པའི་རང་བཙན་གྱི་ཆིངས་ཡིག་དེའི་སྐོར་ལ་སོག་པོའི་ངོས་ནས

འདས་པའི་ལོ་ཁ་ཤས་ནས་ཁོང་ཚོས་ཆབ་སྲིད་ཀྱི་ལངས་ཕྱོགས་ཤིག་གི་ཐོག་ནས་དྲིལ་བསྒྲགས་བྱེད་རྒྱུ་ཐག་གཅོད་བྱུང་བ་དང་དེའི་ནང་དོན་ཡང་བཙན་བྱོལ་སྒྲིག་འཛུགས་དང་གྲོས་བསྡུར་བྱས་ནས་ཐག་གཅོད་བྱས་པ་ཞིག་རེད། རྗེས་སུ་དེ་དྲིལ་བསྒྲགས་བྱེད་རྒྱུ་ལ་ང་ཚོ་ལས་ཁོང་ཚོར་སེམས་ཤུགས་ཆེ་བ་འདུག་ང་སྒེར་ལ་མཚོན་ན་ཆིངས་ཡིག་འདི་གསལ་བོ་བཟོ་བ་དང་དྲིལ་བསྒྲགས་བྱེད་རྒྱུ་གི་སེམས་ཤུགས་དེ་ཙམ་མེད། གང་ཡིན་ཞེ་ན་ཆིངས་ཡིག་འདིའི་བརྗོད་བྱ་ཡོངས་རྫོགས་ཀྱི་ནང་ན་ད་ལྟའི་བཙན་བྱོལ་གཞུང་གི་གཞུང་འབྲེལ་གྱི་ལངས་ཕྱོགས་དང་མ་མཐུན་པ་ཁ་ཤས་ཡོད། དེར་བརྟེན་ང་ཚོས་ཆེད་དུ་འདི་ཆེན་པོ་བཟོས་བསྡད་ན་སོ་སོའི་ལངས་ཕྱོགས་དང་མི་མཐུན་པའི་བརྗོད་ཚིག་ཡོད་པ་དེ་ཚོ་ཡང་ཁས་ལེན་བྱེད་དགོས་མཁན་ལྟ་བུ་ཞིག་ཆགས་འགྲོ་གི་འདུག་བསམ་གྱི་འདུག་ཆིངས་ཡིག་འགོ་བཙུགས་དུས་ནས་སོག་པོ་དང་བོད་པ་གཉིས་ཀ་མན་ཇུ་གི་མངའ་འོག་ནས་རང་བཙན་མཉམ་པོར་ཐོབ་པ་དང་དེའི་རྒྱུ་མཚན་གྱིས་ང་ཚོས་ཆིངས་ཡིག་འཇོག་གི་ཡིན་ཞེས་བརྗོད་ཚིག་འཁོད་ཡོད་པ་རེད། ཡིན་ནའང་སོག་པོ་གི་ངོས་ནས་ཉེ་ཆར་ནས་བོད་སོག་གི་ཆིངས་ཡིག་དེ་རྒྱལ་སྤྱི་གི་ནང་མངོན་གསལ་དོད་པོ་བཟོ་རྒྱུ་གི་ཐབས་ཤེས་བྱས་པ་དེ་བཀའ་ཤག་གི་ངོས་ནས་དགའ་བསུ་ཞུ་རྒྱུ་དང་རྒྱབ་སྐྱོར་མཐུན་རྐྱེན་མ་བྱས་ཐབས་མེད་དུ་མཐོང་ནས་ཐག་གཅོད་བྱས་པ་ཞིག་རེད། མ་འོངས་པ་ལ་ཡང་ལས་རིམ་འདི་དང་འབྲེལ་བའི་མཁས་པ་གི་བགྲོ་གླེང་ཚོགས་འདུ་བཀོད་སྒྲིག་བྱེད་རྒྱུ་གིས་མཚོན་པའི་ག་རེ་ཡིན་ནའང་བྱེད་རྒྱུ་གི་འདུན་པ་དང་འཆར་གཞི་ཡོད་ཅེས་གསུངས་ཡོད། གནས་ཚུལ་འདི་དང་འབྲེལ་ནས་ཉེ་བའི་ལོ་ཁ་ཤས་ཀྱི་གོང་ལ་རྡ་རམ་ས་ལ་གི་བོད་ཀྱི་འགྲེམས་སྟོན་ཁང་དུ་དེ་རིང་གི་ང་ཚོ་གི་བརྗོད་གཞི་གི་མི་སྣ་རྡོ་རྗེ་ཡིབ་ལགས་ཀྱི་མི་ཚེ་དང་འབྲེལ་བའི་བརྙན་པར་གྱི་འགྲེམས་སྟོན་ཞིག་གོ་སྒྲིག་བྱས་ཡོད། སོག་པོ་རྡོ་རྗེ་ཡིབ་ནི་གོང་དུ་བཤད་པའི་བོད་སོག་གཉིས་ཀྱི་བར་གྱི་རང་བཙན་གྱི་ཆིངས་ཡིག་དེ་དང་འབྲེལ་ནས་མ་གླེང་ཀ་མེད་ཀྱི་ལོ་རྒྱུས་མི་སྣ་ཞིག་ཏུ་གྱུར་ཡོད་པ་རེད། བོད་མི་མང་བོ་ཞིག་གི་བསམ་པར་ཆིངས་ཡིག་འདིས་བོད་ནི་ལོ་རྒྱུས་ཀྱི་ཐོག་ནས་རང་བཙན་གྱི་རྒྱལ་ཁབ་ཅིག་ཡིན་པ་མཚོན་ཐུབ་པ་མ་ཟད་བོད་རང་བཙན་ཡིན་པའི་ཁུངས་སྐྱེལ་གྱི་ཡིག་ཆ་གལ་ཆེན་ཞིག་ཏུ་ངོས་འཛིན་བྱེད་བཞིན་ཡོད། ད་ལྟའི་སྲིད་སྐྱོང་བློ་བཟང་སངས་རྒྱས་ལགས་སོག་པོ་རྡོ་རྗེ་ཡིབ་ཀྱི་མི་ཚེ་གྱི་ལོ་རྒྱུས་དང་འབྲེལ་བའི་བརྙན་པར་གྱི་འགྲེམས་སྟོན་དེའི་སྐུ་མགྲོན་གཙོ་བོར་གདན་འདྲེན་ཞུས་ཡོད་པ་ལྟར་སྲིད་སྐྱོང་བློ་བཟང་སངས་རྒྱས་ལགས་ཀྱིས་སྐབས་དེར་གནས་ཚུལ་འདིའི་སྐོར་ལ་གཏམ་བཤད་འདི་ལྟར་གནང་ཡོད། ལོ་རྒྱུས་སུ་བོད་འདི་རང་བཙན་གྱི་རྒྱལ་ཁབ་ཅིག་ཡིན་པ་དང་སྦུ་རི་ཡ་ཏི་དང་ཁལ་མིག་སོགས་ཀྱིས་གཙོས་པའི་མཐའ་འཁོར་རྒྱལ་ཁབ་བར་གྱི་ཕྱི་འབྲེལ་ག་ཚོད་ཡོད་པ། དེ་བཞིན་དུ་རྒྱལ་མཆོག་སྐུ་ཕྲེང་བཅུ་གསུམ་པ་ཆེན་པོ་གིས་གཙོ་བྱས་པའི་སྐབས་དེའི་བོད་གཞུང་གིས་འབད་བརྩོན་ག་ཚོད་ཅིག་གནང་བ་དང་དེ་ལ་འབྲས་བུ་ག་ཚོད་ཅིག་ཐོབ་པའི་དཔང་རྟགས་སུ་པར་རིས་འདི་དག་ཡག་པོ་ཉར་ཐུབ་པ་དེར་འགྲེམས་སྟོན་ཁང་དང་དེ་མིན་པའི་འབྲེལ་ཡོད་མི་སྣ་རྣམས་ལ་ཐུགས་རྗེ་ཆེ་ཞུ་རྒྱུ་དང་ཆབས་ཅིག་ང་ཚོ་དགའ་དགོས་པ་ཞིག་རེད་ཅེས་བཤད་ཡོད། གནས་ཚུལ་འདི་དག་དང་ཕན་ཚུན་འབྲེལ་ཆགས་པའི་ཐོག་ནས་བཙན་བྱོལ་སྤྱི་ཚོགས་ཀྱི་གསར་འགྱུར་བརྒྱུད་ལམ་ཁག་ཏུའང་སོག་པོ་རྡོ་རྗེ་ཡིབ་དང་འབྲེལ་བའི་གསར་འགྱུར་དང་གནས་ཚུལ་སྔ་རྗེས་སུ་ཐོན་བཞིན་ཡོད་པ་ཞིག་རེད། ཡིན་ནའང་གནས་ཚུལ་འདི་དག་གི་སྔོན་ལ་བོད་ཀྱི་སྤྱི་ཚོགས་ཁྲོད་དུ་སོག་པོ་རྡོ་རྗེ་ཡིབ་ཀྱི་སྐོར་ལ་དོ་སྣང་རྩ་ནས་མེད་པའང་མ་རེད། སོག་པོ་རྡོ་རྗེ་ཡིབ་ནི་འབྲས་སྤུངས་དགོན་པ་གི་ཆོས་སྒོར་ཞུགས་ཏེ་ལྷ་ས་གི་སྨོན་ལམ་ཆེན་མོ་གི་ཐོག་ཏུ་དགེ་བཤེས་ལྷ་རམས་འཕར་མ་གི་མིང་རྟགས་བཞེས་པའི་དགེ་བཤེས་ཤིག་ཡིན་པས་བོད་ཀྱི་ནང་བསྟན་རིག་གནས་ཀྱི་ལོ་རྒྱུས་ཁྲོད་དུ་ཁོང་གི་རྣམ་ཐར་དང་མཛད་པ་རྣམས་སྔར་ནས་དོ་སྣང་བྱས་ཏེ་ཡིག་ཐོག་ཏུ་འཁོད་ཡོད། དེ་ཡང་ཆོས་སྡེ་ཆེན་པོ་དཔལ་ལྡན་འབྲས་སྤུངས་བཀྲ་ཤིས་སྒོ་མང་གྲྭ་ཚང་གི་ཆོས་འབྱུང་དུང་གཡས་སུ་འཁྱིལ་བའི་སྒྲ་དབྱངས་ཞེས་པའི་དཔེ་ཆ་དེའི་ནང་དུ་སོག་པོ་རྡོ་རྗེ་ཡིབ་ཀྱི་རྣམ་ཐར་ཐུང་ཐུང་ཞིག་འདི་ལྟར་བཀོད་ཡོད། མཚན་ཞབས་བློ་བཟང་ངག་དབང་རྡོ་རྗེ་ཡིབ་དཔལ་བཟང་པོ་ནི་བྱང་ཕྱོགས་སྦོ་རད་ཁ་ར་ཤི་བིར་ཞེས་པའི་ཡུལ་ལྗོངས་སུ་ཡབ་རྡོ་རྗེའམ་ཡེ་ཤེས་ཞེས་པ་དང་ཡུམ་སྒྲོལ་དཀར་ཞེས་པ་གཉིས་ཀྱི་སྲས་སུ་གཅིག་སྟོང་བརྒྱད་བརྒྱ་ལྔ་བཅུ་ང་བཞི་གི་ལོར་འཁྲུངས། གཞོན་དུས་ནས་དགེ་སེམས་རྒྱས་ཤིང་དགུང་ལོ་བཅུ་དགུ་གི་ཐོག་བོད་ལྗོངས་སུ་ཕེབས། སྐབས་དེར་ཕྱི་གླིང་བ་བོད་ལྗོངས་སུ་ཡོང་མི་ཆོག་པའི་དགག་ཆ་ནན་ཏན་མཛད་པར་བརྟེན་སྡོད་མ་བདེ་བར་ཕྱིར་རང་ཡུལ་དུ་ལོག་དགོས་བྱུང། རྡོ་རྗེ་འཆང་དཔལ་ལྡན་ཆོས་འཕེལ་བའི་དྲུང་ནས་ཚངས་སྤྱོད་དགེ་བསྙེན་དང་དགེ་སློང་གི་སྡོམ་པ་རིམ་པར་ནོས། ལོ་ཁ་ཤས་ཀྱི་རྗེས་སུ་ཛ་སག་རིན་པོ་ཆེར་ཞབས་ཕྱི་དང་ལྷན་དགུང་ལོ་ཉེར་དྲུག་གི་སྟེང་དུ་བོད་ལྗོངས་སུ་ཐེངས་གཉིས་པར་འབྱོར་ནས་འབྲས་སྤུངས་བཀྲ་ཤིས་སྒོ་མང་གྲྭ་ཚང་གི་ཆོས་སྒོར་ཞུགས། སྒོ་མང་གྲྭ་ཚང་ལ་མང་འགྱེད་གཏོང་སྒོ་ཕུལ་ཞིང་ཆོས་མཛད་ཀྱི་མིང་འདོགས་བྱས་ནས་སློབ་གཉེར་ལ་ཤུགས་དྲག་འབད་པའི་གྲུབ་འབྲས་སུ་སྨོན་ལམ་ཆེན་མོ་གི་ལྷ་རམས་འཕར་མ་གི་མིང་རྟགས་བྱུང། ྋགོང་ས ྋརྒྱལ་བ་སྐུ་འཕྲེང་བཅུ་གསུམ་པས་མཚན་ཉིད་ལ་ཐུགས་བརྩོན་མཛད་སྐབས་ལོ་བཅུ་གི་རིང་ལ་མཚན་ཞབས་བྱས་ཤིང་ཞར་ལ་ཡོངས་འཛིན་ཕུར་ལྕོག་རིན་པོ་ཆེ་ལས་བཀའ་ཆོས་མང་དུ་གསན། དགུང་ལོ་ཞེ་ལྔའི་ཐོག་རྒྱ་གར་བརྒྱུད་དེ་མཚོ་ཐོག་ནས་རྒྱ་ནག་པེ་ཅིན་དང་རིམ་ཁུ་རལ་ཕྱོགས་སུ་འབྱོར། མཛད་སྒོ་རྣམས་གྲུབ་རྗེས་སླར་བོད་དུ་ཕེབས་པ་སོགས་མདོར་ན་ལྷ་སར་ཐེངས་མ་དྲུག་ཙམ་ལ་ཕེབས་ནས ྋགོང་ས་བཅུ་གསུམ་པ་ཆེན་པོར་ཆོས་སྲིད་གཉིས་ཐད་ནས་ཞབས་ཕྱི་ཚུལ་བཞིན་བསྒྲུབས། སོག་ཡུལ་རང་དུ་རབ་བྱུང་དང་བསྙེན་རྫོགས་བགྲང་གིས་མི་ལང་བ་བསྒྲུབས་པ་སོགས་བསྟན་པའི་བྱ་བ་རྒྱ་ཆེན་པོ་བསྒྲུབས་ཡོད་པར་མ་ཟད། ཆོས་ལུགས་ཚུལ་ལུགས་མི་གཅིག་པ་ཕྱི་གླིང་བའི་ཡུལ་ཨུ་རུ་སུ་རྒྱལ་ས་རྙིང་བ་ལེ་ཉིན་སྒར་དུ་ནང་བསྟན་ལྷ་ཁང་བཞེངས་ནས་བསྟན་པ་རིན་པོ་ཆེ་ལ་སྲི་ཞུ་ཕུན་སུམ་ཚོགས་པ་བསྒྲུབས། དབྱིན་ཇིས་ཁོང་འཛིན་རྒྱུ་གི་ཐབས་ཤེས་སྣ་ཚོགས་བྱས་ཀྱང་ལག་ཏུ་མ་ཚུད། རྗེས་སུ་ཁུལ་དེར་གུང་ཁྲན་རིང་ལུགས་ཆེས་ཆེར་དར་བའི་སྐབས་སུ་ཨུ་རུ་སུ་གི་གུང་ཁྲན་རིང་ལུགས་ཀྱི་བཙོན་ཁང་དུ་ཚུད་ནས་སྐུ་ངལ་ཆེན་པོ་བྱུང་བ་དང་མཐར་ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་བརྒྱད་ཀྱི་ལོར་དགོངས་པ་གཞན་དོན་དུ་གཤེགས་སོ། ཁོང་གི་གསུང་རྩོམ་གྱི་སྐོར་ལ་བློ་སྦྱོང་མདོར་བསྡུས་ཛ་ཡ་བསྟན་དར་བའི་རྣམ་ཐར་རྒྱལ་དབང་སྐུ་འཕྲེང་བཅུ་གསུམ་པའི་མྱུར་འབྱོན་གསོལ་འདེབས་རང་ཉིད་ཀྱི་བྱུང་བ་ཚིགས་བཅད་མ་སོགས་ཡོད་ཅེས་བྲིས་ཡོད། ཁོང་གི་བརྩམས་ཆོས་འདི་དག་ལས་རང་རྣམ་ཚིགས་བཅད་མ་དེ་ཉིས་སྟོང་བཅོ་ལྔ་ལོ་གི་ལ་རྩེའི་དུས་དེབ་ཀྱི་ཐོག་ཏུ་བཀོད་ཡོད་ཅིང་རང་རྣམ་དེའི་ནང་དུ་གོང་དུ་བཤད་པའི་དབྱིན་ཇི་རྒྱལ་ཁབ་ཀྱིས་ཁོང་འཛིན་བཟུང་བྱེད་རྒྱུ་གི་ཐབས་ཤེས་སྣ་ཚོགས་བྱས་པའི་སྐོར་ཁ་ཇེ་གསལ་དུ་བཏང་ནས་བྲིས་ཡོད། དེ་ཡང་རྡོ་རྗེ་དབྱིབས་ནི་བོད་དང་སོག་པོ། ཨུ་རུ་སུ་བཅས་ཀྱི་བར་ལ་ཕན་ཚུན་འགྲོ་སྐྱོད་མང་བའི་སྟབས་ཀྱིས་དབྱིན་ཇི་གཞུང་གིས་རྡོ་རྗེ་དབྱིབས་ནི་ཨུ་རུ་སུ་གི་གསང་ཉུལ་དུ་ངོས་འཛིན་བྱས་ཏེ་རྡོ་རྗེ་དབྱིབས་གསོད་མཁན་ཡོད་ན་དེ་ལ་གསོད་གླ་སྟེར་རྒྱུ་གི་བརྡ་སྦྱོར་ཡང་བྱས་པའི་སྐོར་ཁོང་རང་ཉིད་ཀྱིས་བརྩམས་པའི་རང་རྣམ་ལག་བྲིས་མ་དེའི་ནང་དུ་གསལ་བོར་བཀོད་ཡོད། སོག་པོ་རྡོ་རྗེ་དབྱིབས་ནི་སྐབས་དེའི་བོད་ཀྱི་ཆབ་སྲིད་དང་འབྲེལ་བ་ཆེ་བ་མ་ཟད་ནུས་པ་ལྡན་པའི་ལོ་རྒྱུས་མི་སྣ་ཞིག་རེད། འདིའི་དཔེ་མཚོན་ཞིག་ནི་ཁོང་གིས་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ཆེན་པོ་གི་ཕོ་ཉ་བྱས་ཏེ་སྐབས་དེའི་ཨུ་རུ་སུ་གི་རྒྱལ་པོ་ཛར་དང་དངོས་སུ་ཐུག་ནས་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་དང་ཨུ་རུ་སུ་གི་རྒྱལ་པོ་ཛར་གཉིས་ཀྱི་བར་ལ་འབྲེལ་བ་འཛུགས་པའི་འབད་བརྩོན་བྱས་ཡོད། གཞན་ཡང་རྒྱ་ནག་གི་གོང་མ་ཡོན་ཧྲི་ཁེ་གིས་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་གི་མཚན་གནས་མེད་པར་བཟོ་རྒྱུའི་གསལ་བསྒྲགས་སྤེལ་བའི་སྐབས་སུ་སོག་པོ་རྡོ་རྗེ་དབྱིབས་ཀྱིས་ཨུ་རུ་སུས་གཙོས་པའི་རྒྱལ་ཁབ་གཞན་དག་ཁག་ལ་རྒྱལ་བ་རིན་པོ་ཆེ་གི་མཚན་གནས་དེ་ནི་ཆབ་སྲིད་ཀྱི་གོ་གནས་བཞིན་དུ་དགོངས་པ་ཞུ་རུ་འཇུག་སྲོལ་མེད་པའི་གནས་ལུགས་དེ་གསལ་བཤད་བྱས་ནས་ཡོན་ཧྲི་ཁའེ་གི་ཁྱབ་བསྒྲགས་དེ་ནུས་མེད་དུ་གཏོང་བར་སོག་པོ་རྡོ་རྗེ་ཡབ་ཀྱིས་ཤུགས་རྐྱེན་ཆེན་པོ་བཏོན་ཡོད་པ་བཅས་ཀྱི་ངོས་འཛིན་བྱེད་བཞིན་ཡོད། གོང་ས་རྒྱལ་བ་རིན་པོ་ཆེ་ཡིས་རྒྱ་གར་གྱི Microsoft ཡར་རྒྱས་ལྟེ་གནས་ཀྱི་འཛིན་སྐྱོང་འགན་འཛིན་ལ་མཇལ་ཁ་སྩལ་ཡོད་འདུག། སྤྱི་འཐུས་མཁན་པོ་འཇམ་དཔལ་བསྟན་འཛིན་དང་སྤྱི་འཐུས་རྒྱལ་ལྡོང་ཕུར་བ་རྡོ་རྗེ་རྣམ་གཉིས་ནས་ཨ་སམ་གོ་ཝ་ཧ་ཊི་ལ་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་གི་ཚོགས་མི་ཁག་ཅིག་དང་མཇལ་འཕྲད་གནང་ཡོད། རྒྱ་ནག་གཞུང་གིས་བོད་ལ Tibet ཞེས་འབོད་པའི་མིང་གི་ཚབ་ཏུ་ཞི་ཙང་ཞེས་འབོད་དགོས་པའི་རྒྱུ་མཚན་གཙོ་བོ་ནི་གོང་ས་མཆོག་དང་བཙན་བྱོལ་ནང་བོད་མི་ཚོས་འཐབ་རྩོད་བྱེད་བཞིན་པའི་རྒྱལ་སྤྱིའི་ནང་གི་བོད་དོན་ལངས་ཕྱོགས་ལ་ཁ་གཏད་བྱས་པ་ཞིག་ཡིན་པ་སྤྱི་འཐུས་ཟུར་པ་མཁས་གྲུབ་དོན་གྲུབ་ལགས་ཀྱིས་དཔྱད་རྩོམ་ཞིག་སྤེལ་བ་བརྒྱུད་ནས་གསལ་བཤད་བྱས་ཡོད། ཐའེ་ཝན་དུ་སྲིད་འཛིན་འོས་འདེམས་སླེབས་ལ་ཉེ་བའི་སྐབས་འདི་ལ་ཕྱོགས་འགལ་ཆབ་སྲིད་ཚོགས་པ་གཉིས་སུ་གྱེས་བཞིན་པར་པེ་ཅིང་གི་ཕྱོགས་ལ་སེམས་འཚབ་སློང་གི་ཡོད་འདུག། ཨ་མེ་རི་ཀའི་རྒྱལ་ས་ཝ་ཤིང་ཊོན་ལ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི